རླུང་འཕྲིན་གསན་པ་དགའ་བསུ་ཞུ། དེ་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང། གཞས་མ་བསྟན་འཛིན་བདེ་སྐྱིད་ལགས་ལ་བཅར་འདྲི་དང་ཁོང་གི་གླུ་གཞས་ཁག་ཅིག་འབུལ་ལམ་ཞུ་ཡས་ཡིན། ཐོག་མ་དེ་ལ་བསྟན་འཛིན་བདེ་སྐྱིད་ལགས་དེ་རིང། ང་ཚོའི་བཀྲ་ཤིས་བདེ་ལེགས་རླུང་འཕྲིན་ནང་ལ་དྲ་ལམ་ཐོག་ཕེབས་ནས་བཀའ་མོལ་བཅར་འདྲི་ཞུ་ཡས་རག་པ་ཡིད་དགའ་དཔག་མེད་བྱུང་ཞུ་ཡས་ཡིན། བསྟན་འཛིན་བདེ་སྐྱིད་ལགས། ང་ཚོའི་གཟིགས་མོ་བ་ཚོ་ལ་ཁྱེད་རང་གིས་ངོ་སྤྲོད་མདོར་བསྡུས་ཅིག་གནང་རོགས། ཐོག་མ་དེ་གཟིགས་མོ་བ་ལྷན་རྒྱས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་བ་དང། ཨ་ནི་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གིས་གོ་སྐབས་འདི་གནང་བ་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ཡས་ཡིན། ངའི་མིང་ལ་བསྟན་འཛིན་བདེ་སྐྱིད་ཡིན།

ང་རང་ཚོའི་གི་སྲོལ་རྒྱུན་གྱི་གཞས། ནང་མ་དང་སྟོད་གཞས། དེ་ག་ནང་བཞིན་གྱི་སྐྱེས་རབས་ཀྱི་གཞས། དེ་ག་ནང་བཞིན་གྱི་ལྷ་གཞུང། འདི་ཚོ་སྦྱང་ཡག་གི་སྐལ་བ་བཟང་པོ་ཞེ་པོ་ཅིག་བྱུང་རྒན་ལགས། འདི་འདྲས་ཡིན་དུས་ཨ་ནི། ད་ལྟའི་བར་དུ་འདོད་བློ་ཁེངས་ཤོས་འདྲ་བོ་དེ་ཨ་ནི་ཟློས་གར་ལ། བསྡད་པའི་རིང་དེ་ལ་གཞས་འདི་གས་དེ་སྦྱང་ཡག་རག་དུས་ཨ་ནི་གཞས་འདི་གས་དེ་བཏང་ཡག་རག་པ་དེ་ལ། ཨ་ནི་འདོད་བློ་ཁེངས་ཤོས་འདྲ་བོ་དེ་བྱུང་ཞུ་ཡག་ཡིན། བོད་གཞུང་ཟློས་གར་ལ་སྲོལ་རྒྱུན་གྱི་གཞས་མང་པོ་སྦྱངས་ནས་བཏང་ཡས་རག་པ་དངོས་གནས་ཡག་པོ་རེད། བོད་གཞུང་ཟློས་གར་གྱི་དམིགས་ཡུལ་འགྲུབ་པ་རེད་མ་རེད་པས་གཟིགས་མོ་བ་ཚོ། ངས་གོ་ཡས་ལ་ཁྱེད་རང་གིས་འཛམ་གླིང་ཞི་བདེའི་དེད་དཔོན་ཞེས་པའི་གཞས་ཅིག་བཟོས་ནས་ཡོད་པ་འདྲ། གཞས་དེ་བཟོ་བའི་བརྒྱུད་རིམ་ནང་ལ་མྱོང་ཚོར་ཁྱད་པར་ཅན་གང་འདྲ་ཅིག་བྱུང་ཡོད་ན་ང་ཚོའི་གཟིགས་མོ་བ་ཚོར་གསུང་རོགས། ལགས་སེ་རྒན་ལགས། ད་གཞས་དེ་བཟོས་དུས་ཚོར་བ་ག་འདྲས་འདྲ་བོ་ཅིག་བྱུང་ལབ་ན་རྒན་ལགས། ཧ་ལས་པའི་སྐལ་བ་བཟང་པོ་བྱུང་ཞུ་ཡས་ཡིན་རྒན་ལགས། གང་ཡིན་ལབ་ན། འཛམ་གླིང་ཞི་བདེའི་དེད་དཔོན་ལབ་ཡས་གཞས་དེ། ཉིས་སྟོང་བཅུ་བཞི་ལོ་ལ་རྒྱལ་བ་རིན་པོ་ཆེ་ལ་དྭགས་ལ་དུས་འཁོར་དབང་ཆེན་གནང་དུས་ཨ་ནི། དུས་འཁོར་དབང་ཆེན་ལ་དམིགས་བྱས་ནས་ང་ཚོས་གཞས་འདི་བཟོས་པ་ཡིན། ཨ་ནེ་ང་ལ་འདི་གོ་སྐབས་འདི་ག་འདྲས་སེ་རག་པ་རེད་ལབ་ན། ད་ལྟ་ལ་དྭགས་སླེ་ཤེས་རིག་ལས་ཁུངས་ཀྱིས་ཨ་ནེ། ཁྱེད་རང། དུས་འཁོར་དབང་ཆེན་དང་འབྲེལ་བ་ཡོད་པའི་གཞས་ཅིག་ཨ་ནེ་འདུག་བཏང་དགོས་རེད། ཨ་ནེ་སྐབས་དེ་དུས་ང་དང་ཨ་ནེ་ངའི་ལ་དྭགས་གཞས་ལམ་གཉིས། དགེ་རྒན་དྭངས་ཤོས་དེས་ང་རང་གཉིས་དུག་བྱས་ནས་ཨ་ནི་གཞས་ཀྱི་གདངས་དེ་བཟོས་པ་ཡིན་རྒན་ལགས། ཨ་ནི་སྐབས་དེ་དུས་གཞས་ཀྱི་གདངས་སྒྲུབ་ཆེད་ཨ་ནི་གཞས་དེ་ག་གམ་གལ་ཆེན་པོ་ཡིན་པ་དང་ཨ་ནི་གཞས་དེ་གི་ཚིག་དང་ཨ་ནི་ནང་དོན་དང་ཨ་ནི་གཞས་དེ་གི་གདངས་དེ་ཚོ་ག་འདྲ་དགོས་རེད་ཨ་ཚང་མ་དུག་གྲོས་བསྡུར་བྱས་ནས་ཨ་ནི་གཞས་དེ་བསྒྲུབས་པ་རེད། ཨ་ནི་མཐའ་མ་དེ་ལ་ང་ཚོ ྋསྐྱབས་མགོན་རིན་པོ་ཆེ་གི་མདུན་ལ་དུག་གཞས་དེ་དུག་སྤྱན་འབུལ་ཞུ་ཡས་ཀྱི་གོ་སྐབས་སྐལ་བ་བཟང་པོ་ཞེ་པོ་ཅིག་རག་པ་རེད་རྒན་ལགས། ཨ་འདི་འདྲས་ཡིན་དུས། ཨ་ནི་གཞས་དེ་བཟོ་དུས་ཨ་ནི་ཚོར་བ་ཧ་ལས་པའི་སྐལ་བ་བཟང་པོ་ཅིག་བྱུང་ཞུ་ཡས་ཡིན་རྒན་ལགས། རེད་རེད་བསྟན་འཛིན་བདེ་སྐྱིད་ལགས ྋགོང་ས་མཆོག་གི་མདུན་ལ་སོ་སོས་བཟོས་པའི་གཞས་ཅིག་ཡར་སྤྱན་འབུལ་ཞུ་ཡས་རག་ན་ཨ་འདི་ལས་ལྷག་པའི་སྐལ་བ་བཟང་བ་ཅིག་གང་ཡང་ཡོད་མ་རེད། མཚམས་འདི་ལ་བསྟན་འཛིན་བདེ་སྐྱིད་ལགས་ཀྱི་གཞས

ང་ཚོའི་གཟིགས་མོ་བ་ཚོ་ལ་ཁྱེད་རང་གི་སློབ་ཕྲུག་ཡིན་པའི་གནས་སྐབས་ཀྱི་སྐྱིད་པའི་མྱོང་ཚོར་ཅིག་གསུང་གནང་རོགས།
ལགས་སེ་རྒན་ལགས། ད་སློབ་གྲྭའི་ནང་གི་མྱོང་ཚོར་སྐྱིད་ཤོས་དེ་རྒན་ལགས་ང་ཆུང་ཆུང་སྒང་ལ་ཡིན་རྒན་ལགས། ཨ་ནི་ཆུང་ཆུང་ལོ་དྲུག་ནས་ང་གཞས་གཏང་ཡ་འགོ་བཙུགས་ཡིན། ཨ་ནི་སྐབས་དེ་དུས་ངའི་གཞས། དང་པོ་སློབ་ཁྲིད་གནང་མཁན་དེ་རྒན་དགའ་ལྡན་དཔལ་འབྱོར་ལགས་ཡིན། སྐབས་དེ་དུས་ང་ཚོའི་རྒན་དགའ་ལྡན་དཔལ་འབྱོར་ལགས་ཀྱིས་ཨ་ནེ་འཁོར་ཐག་ཅིག་བཟོས་ཀྱི་ཡོད་རྒན་ལགས་འཁོར་ཐག་དེ་གི་མིང་ལ་ཨ་ནེ་སོན་རྩ་ཟེར། ཨ་ནེ་སོན་རྩ་ནང་ལོགས་ལ་ང་ཚོས་ཀྱི་ཨ་ནེ་གཞས་དཔེ་མི་སྲིད་མང་པོ་བཏང་ཡོད་རེད་ཨ་ནེ་སྐབས་དེ་དུས་ང་རང་གི་ད་གཞས་མི་ཚེ་ནང་གི་གཞས་དང་པོ་དེ་ཨ་ནེ་ངས་ཀ་ཁ་ག་ང་ལ་ཨ་ནེ་གཞས་དེ་བཏང་བ་ཡིན་རྒན་ལགས་ཨ་ནེ་སྐབས་དེ་དུས་རྒན་ལགས་ཀྱིས་དཔེ་བྱམས་སྐྱོང་གནང་གི་རེད་ཨ་ནེ་ང་ཚང་མ་ནང་ནས་ཆུང་ཆུང་དེ་ཡིན་དུས་ཨ་ནེ་རྒན་ལགས་ཀྱིས་གཞས་བཏང་བཅུག་ཨ་ནེ་གཞས་བཏང་ཚར་བ་དང་ཨ་ནེ་ང་ལ།

ཆུང་དུས་ནས་གཞས་གཏང་ཡས་གོ་སྐབས་རག་པ་དང་རྒན་ལགས་ཀྱི་བྱམས་སྐྱོང་དེ་འདྲ་རག་པ་བརྗེད་ཐབས་མེད་པ་རང་རེད་ད། གཟིགས་མོ་བ་ཚོ་བར་འདི་ལ་གཞས་མ་བསྟན་འཛིན་བདེ་སྐྱིད་ལགས་ཀྱི་གཞས་ཆུ་བཞི་ཆུ་བཞི་ཞེས་པ་གསན་རོགས།

བསྟན་འཛིན་བདེ་སྐྱིད་ལགས་ཁྱེད་རང་གིས་ཚིག་ཁ་ཤས་ཅིག་གསུང་རོགས། ལགས་སེ། གཟིགས་མོ་བ་ལྷན་རྒྱས་དང་སློབ་ཕྲུག་ཚོ་མཐའ་མ་དེ་ག་རེ་ཞུ་སྙིང་འདོད་བྱུང་ལབ་ན། ཨ་ནི་སློབ་ཕྲུག་ཚོ་སློབ་སྦྱོང་ཧུར་ཐག་གནང་རོགས་གནང་ཞུས་ཡིན། ཨ་ནི་སློབ་སྦྱོང་བྱེད་ཀྱི་བྱེད་ཀྱི་ཨ་ནི་སོ་སོ་རང་ཉིད་ལ་ཨ་ནི་རིག་རྩལ་གཞན་པ་ག་འདི་སྒང་ལ་ཨ་ནི་སོ་སོ་ནུས་པ་སྤུངས་ཐུབ་པ་འདུག་འདི་ཚོ་ཨ་ནི་སོ་སོ་སློབ་གྲྭ་འགྲིམས་པའི་རིང་ལ་ཧ་གོ་ཐུབ་པ་ཡིན་ན་ཨ་ནི་ཡག་པོ་ཡོད་རེད་དྲན་གྱི་འདུག་ཨ་ནི་མཉམ་དུ་ཕ་མ་ཚོས་ཨ་ནི་སོ་སོ་རང་ཉིད་ཀྱི་ཨ་ནི་ཕྲུ་གུ་འདི་ཚོ

ངའི་ཨ་མ་ཡང་དྲན་བྱུང། རྒན་ཆུང་ཚེ་རིང་ལགས་ཐུགས་རྗེ་ཆེ། ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི་གོང་ས་མཆོག་གི་བཀའ་སློབ་དང་ཆོས་བཤད་རེད། མཚམས་འདི་ལ་གོང་ས་མཆོག་གི་བཀའ་སློབ་འདི་ཐུགས་དགེ་བའི་བློ་དང་ལྡན་པའི་ངང་ནས་གསན་གནང་ཡོང་བ་ཞུ།

བཙལ་བ་དང་འདི་བྱས་དེ་རེད། ཕྱོགས་གཅིག་ནས་ང་རང་ཚོའི་ཆོས་སངས་རྒྱས་པའི་ཆོས་དེ་དང་འབྲེལ་བའི་རིག་གཞུང་བྱམས་བརྩེ་ལྡན་པའི་རིག་གཞུང་དེ་འཛམ་བུ་གླིང་སྤྱི་ལ་ཕན་ཐོགས་ཡོད་པ་ཞིག་འདུག་བསམས་ནས་དེའི་སྟེང་ང་ཚོ་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་བྱས་ཟེར་དེ་བོད་པ་གཅིག་པོ་གི་ཁེ་ཕན་དོན་དག་རེད་མི་འདུག་མི་སྤྱི་ལ་ཕན་ཐོགས་ཡོད་པ་ཞིག་རེད་དེའི་ནུས་པ་རུབ་དགོས་ཟེར་ད།

གོང་མཐོར་བཏང་ནས་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་དགོས་པའི་སྐུལ་མ་གནང་སོང། དེ་དང་དུས་མཉམ་དུ། དབྱིན་དགེ་པ་སངས་ལགས་ཀྱིས་རླུང་འཕྲིན་སྟེང་ལ་གསན་འདོད་ཡོད་པའི་གཞས་རྒྱལ་བ་མཁྱེན་ཞེས་པ་འདི་ཐུགས།

སླར་ཡང། རྣམ་པ་ལྷན་རྒྱས་ཐུགས་སྤྲོ་པོ་བྱུང་ཡོད་ཤག་རེད། རྒན་པ་སངས་ལགས་ཀྱིས་རེ་སྐུལ་གནང་བའི་གཞས་འདི། བཏང་གནང་མཁན་གཞས་མ་བསྟན་འཛིན་སྒྲོལ་མ་ལགས་རེད་ཤག་གཟིགས་མོ་བ་རྣམ་པ་ལྷན་རྒྱས་ཀྱིས་ཀྱང་སོ་སོའི་ཐུགས་ལ་དྲན་པའི་གཞས་རླུང་འཕྲིན་ཐོག་གསན་འདོད་ཡོད་ན། གསུང་ཀྱང་གནང་རོགས། བར་མཚམས་འདི་ལ་སྒྲུང་གསན་པར་འཐད་པའི་གང་ཟག་མང་པོ་ཡོད་པ་ཚོའི་ཆེད་དུ་བྱིས་སྒྲུང་དང་སྒྲུང་གཏམ་གྱི་ལས་རིམ་ཞིག་མཚམས་འདིར་འབུལ་ལམ་ཞུ་ཡས་ཡིན་ཐུགས་དགྱེས་གསན་ཡོང་བ་ཞུ།

གང་དེ་མི་ལ་ཕན་རླབས་ཆེ་བ་མངོན། གསེར་ཡོད་ན་འབྲུ་ཉོས་པས་ཆོག་ཀྱང་འབྲུ་མེད་ན་གསེར་གྱིས་གྲོད་པ་ལྟོགས་པར་ནམ་ཡང་མི་ཕན། སྐུ་ཁམས་བཟང། ད་རིང་སྒྲུང་གཏམ་ལེ་ཚན་ནང་གུས་པས། རྒྱལ་པོའི་ལོ་རྒྱུས་ཅིག་འབུལ་ལམ་ཞུ་ཡས་ཡིན། སྔོན་མ་སྔོན་མ་ལུང་པ་གཅིག་ལ་རྒྱལ་པོ་རྒྱུ་ནོར་ལོངས་སྤྱོད་ལ་དམིགས་བསལ་གྱི་དགའ་བ་དང། རྒྱུ་ནོར་ལོངས་སྤྱོད་ལ་དོ་སྣང་ཆེ་བ། རྒྱལ་པོ་འདོད་པ་ཆེན་པོ་ཡོད་པ་གཅིག་བྱུང་བ་ཡིན་པ་རེད། རྒྱལ་པོ་དེས། སོ་སོ་རྒྱལ་པོ་ཡིན་ཙང་རྒྱལ་ཁང་གི་བང་མཛོད་ནས་ནོར་བུའི་རིགས་བྱེད་དང། རིན་ཆེན་གཏེར་གྱི་རིགས་ཚང་མ་བསྡུས་བྱས་ནས། མི་སུ་ཞིག་གིས་མ་ཤེས་པའི་གསང་བའི་བང་མཛོད་གསར་པ་ཅིག་ལ་ཕྱོགས་བསྡུས་གནང་བ་རེད། དེ་ནས་ཉི་མ། བདུན་ཕྲག་ཟླ་བ་ལོ་མང་པོ་འགྲོ་བའི་རྗེས་ལ། རྒྱལ་པོ་དེའི་གསང་བའི་བང་མཛོད་དེ་ནོར་བུའི་རིགས་བྱེད་ཀྱིས་ཕོངས་པ་མེད་པ་ཅིག་ལ་གྱུར་ཕྱིན་པ་རེད། རྒྱལ་པོ་དེས་སོ་སོའི་གསང་བའི་བང་མཛོད་དེ་ཕྱུག་པོ་ཡོད་པ་ཤེས་ནས་སེམས་པ་སྐྱིད་པོ་དང་བློ་བདེ་བོ་ལ་འགྱུར་ཕྱིན་པ་རེད། དུས་ཚོད་སྟོང་པ་ཡིན་ཚེ་དང་སེམས་སྐྱིད་པོ་ཡོད་མེད་འོ་དེ་འདྲའི་གི་གནས་སྐབས་ལ་རྒྱལ་པོ་དེ་ག་དུས་ཡིན་ནས་སོ་སོའི་གསང་བའི་བང་མཛོད་ཀྱི་ནང་ལ་ཕྱིན་བྱས་ནས་བང་མཛོད་ནང་ལོགས་ཀྱི་རྒྱུ་ནོར་ལོངས་སྤྱོད་དེ་གྱད་ལ་བལྟས་བྱས་ནས་སེམས་པ་སྐྱིད་པོ་བྱུང་གི་ཡོད་པ་རེད། ཉི་མ་གཅིག་རྒྱལ་པོ་དེ། སོ་སོ་ག་དུས་བར་དུ་གསོན་པོ་གནས་ཀྱི་ཡོད་ན། ག་དུས་ཤི་གི་ཡོད་ན་དྲན་པ་རེད། གལ་སྲིད་ང་ཤི་བ་འདྲ་བྱེད་ན་ངའི་བང་མཛོད་དེ་ག་རེ་བྱེད་ཀྱི་ཡོད་ན། བསམ་ནས། ཉི་མ་ཁ་ཤས་ཅིག་གི་རྗེས་ལ། རྒྱལ་པོ་དེས་སོ་སོའི་བློན་པོ་ཡག་ཤོས་དེ་ཡར་སྐད་བཏང་བྱས་ནས་བློན་པོ་དེ་ལ། བང་མཛོད་ཀྱི་ལྡེ་མིག་ཡ་གཅིག་སྤྲད། བང་མཛོད་བར་དུ་ལ་མར་ཁྲིད་བྱས་ནས་བང་མཛོད་ནང་ལོགས་ཀྱི་ནོར་བུ་ལོངས་སྤྱོད་དེ་གྱད་ཚང་མ་སྟོན་བྱས་ནས། རྒྱལ་པོ་ཁོ་རང་གི་གསང་བའི་བང་མཛོད་ཅིག་ཕྱོགས་བསྡུས་བྱས་ཡོད་པ་དང་དེ་ཕྱུག་པོ་ཞེ་པོ་ཞིག་ཡོད་པ་དེ་བློན་པོ་དེ་ལ་སྟོན། བློན་པོས་ཀྱང་རྒྱལ་པོའི་བཀའ་ལ་བརྩིས་བྱས་ནས། ཡིད་ཆེས་དམ་ཟབ་དང་གསང་བ་རྒྱ་ཆེ་གནང་བྱས་ནི་ཁོ་རང་ཉིད་མ་ཡིན་པའི་གི་མི་གཞན་པ་སུ་གཅིག་ལ་ཡང་གསང་བ་དེ་མ་གྱར་བའི་ཡིད་ཆེས་དང་དམ་བཅའ་གཉིས་ཐོབ་པ། ཡག་པོ་ཞེ་པོ་ཅིག་ཆགས་པ་རེད། དེ་ནས་ཉི་མ་ཁ་ཤས་ཅིག་དང་བདུན་ཕྲག་ཁ་ཤས་ཅིག་གི་རྗེས་ལ་རྒྱལ་པོ་དེ་ནས་མར་རྒྱལ་པོ་ཁོ་རང་གི་གསང་བའི་བང་མཛོད་དེ་ནང་ལ་མར་ཕྱིན་བྱས་ནི་གསང་བའི་བང་མཛོད་ཀྱི་ནང་ལོགས་ཀྱི་ནོར་བུ་དེ་ཚོ་རེ་རེ་ནས་ཕར་གཟིགས་བྱས་ནི་སྤྲོ་པོ་ཞེ་པོ་ཅིག་གནང་བསྡད་པའི་གནས་སྐབས་ཅིག་ལ། བློན་པོ་ཡག་ཤོས་དེ་ཡང་དེ་གི་གཡས་གཡོན་ལ་འགྲོ་བསྡད་པ་ཁ་ཐུག་བརྒྱབ་དུས་ཙ་ནས་བློན་པོ་ཡག་ཤོས་དེ་གིས་སྒོ་ཕྱེ་བསྡད་ཡོད་པ་མཐོང་ནས། ཁ་སང་ཉིན་གྱི་སྒོ་རྒྱག་ཡས་དྲན་པ་བརྗེད་རེད་ད་དེ་དངོས་གནས་ཁོ་རང་དཔེ་བསགས་སོ་བསམ་བྱས་ནས་ཁོ་རང་གི་འགན་དེ་ཡོད་པའི་ཆ་ནས་ཁོ་རང་ལྡེ་མིག་དེ་ཡར་བཏོན་བྱས་ནས་ཕྱི་ནས་སྒོ་ལྕགས་དེ་བརྒྱབ་བཞག་པ་རེད། སྒོ་ལྕགས་དེ་བརྒྱབ་ནས་བློན་པོ་དེ་ཁོ་རང་ནང་ལ་ཕར་ལོག་ཕྱིན་དེ་ནས་ཉི་མ་ཁ་ཤས་ཅིག་གི་རྗེས་ལ་ཚུར་རྒྱལ་ཁང་ལ་ཚུར་སླེབས་ཡོང་དུས་ཙ་ནས་རྒྱལ་ཁང་ནང་ལོགས་ལ་མི་ཚང་མ་དཔེ་ཁོ་རང་སྡུག་བསྔལ་གྱིས་ཁེངས་བསྡད་པ་མཐོང་བ་རེད། ད་ཁྱེད་ཚོ་ག་རེ་བྱས་སོང་སྐད་ཆ་དྲི་དུས་ཙ་ན་ང་ཚོ་རྒྱལ་པོ་མི་འདུག་ཟེར་ལབ་ནི་ཁོང་ཚོ་སྡུག་བསྔལ་བྱས་བསྡད་ཡོད་པ་མཐོང་དུས་ཙ་ནི་བློན་པོ་ཁོ་རང་བསམ་རྒྱུ་དྲན་རྒྱུ་མེད་པ་ཆགས་བྱས་ནི། ད་ཁོ་རང་བློན་པོ་ཡག་ཤོས་དེ་དང་བློན་པོ་རྒྱལ་པོ་གིས་ཡིད་ཆེས་ཆེ་ཤོས་བྱེད་ས་དེ་ཡིན་དུས་ཙ་ནི་བློན་པོ་ཚང་མ་བསྐོང་བྱས་ནི་ཨེ་ནི་ཁོ་རང་གིས་འགན་ལྷག་པ་གི་འགན་ཆེ་བ་ཁྱེར་བྱས་ནི་ལས་བགོ་བརྒྱབ་བྱས་ནས། རྒྱལ་ཁམས་འདིའི་སྟེང་ལ་ས་ཆ་མེད་ན་མ་གཏོགས་ཡོད་དོ་ཅོག་ཚང་མ་ལ་རྒྱལ་པོ་འཚོལ་གར་བཏང། རྒྱལ་པོ་འཚོལ་གར་བཏང་ནི་ད་ཉི་མ་དང་ཟླ་བ་མང་པོ་འགྲོ་ཚར་བའི་རྗེས་ལ་ད་དུང་རྒྱལ་པོ་རྙེད་མེད་དུས་ཙ་ནས་བློན་པོ་ཁོ་རང་སྡུག་བསྔལ་ཞེ་པོ་ཅིག་ཁྱེར་ནི་བསྡད་པ་རེད། རྒྱལ་པོ་དེས་རྒྱལ་པོ་ཁོ་རང་གི་གསང་བའི་བང་མཛོད་དེ་གི་ནང་ལོགས་ལ་སྐད། བརྒྱབ་ག་རེ་མོ་ག་རེ་བྱས་པ་འདྲ་བྱས་ནས་བང་མཛོད་དེ་བཙན་པོ་ཞེ་པོ་ཅིག་དང་ཡག་པོ་ཞེ་པོ་ཅིག་ཡོད་པའི་རྒྱུ་མཚན་གྱིས་སྐད་ཡང་ཕྱི་ལོགས་ལ་མ་འགྲོ་བྱས་ནས་རྒྱལ་པོ་དེ་བང་མཛོད་ནང་ལོགས་ལྷག་ཕྱིན་པ་རེད། བང་མཛོད་ནང་ལོགས་ཀྱི་ནོར་བུའི་རིགས་བྱས་དང། རྒྱུ་ནོར་ལོངས་སྤྱོད་དེ་གས་ཚང་མ་རྒྱལ་པོ་ཁོ་རང་གིས་གཅིག་བལྟས་ཡོང་དུས་ཙ་ནས་དེ་གས་ཀྱིས་ཟ་ཡས་དང་བཏུང་ཡས་དང་ཁ་སྐོམ་ཅིག་ལ་ཕན་གྱི་མེད་པ་དེ་རྒྱལ་པོ་ཁོ་རང་གིས་ཤེས་བྱས་ནས་ད་རྒྱལ་པོ་ཁོ་ད་སྒོ་དེ་ག་དུས་ཕྱེ་གི་ཡོད་ན་བློན་པོ་དེ་ག་དུས་སླེབས་ཀྱི་ཡོད་ན་བསམ་ནས་སྒུག་སྒུག་སྒུག་བྱས་ནས་ཨེ་ནི་རྒྱལ་པོ་དེ་ཤི་ལ་ཉེ་བ་རེད། མ་ཤི་སྔོན་ལ་རྒྱལ་པོ་དེ་གིས་ད་ལན་ཅིག་བཞག་དགོས་བསམ་བྱས་ནས་གྱང་གི་སྟེང་ལ་ཡི་གེ་ཅིག་བྲིས་བྱས་ནས་ཨེ་ནི་རྒྱལ་པོ་དེ་དེ་འདྲའི་ཅིག་ལ་ཚེ་རྫོགས་པ་རེད། དེ་ནས་ཉི་མ་དང་ཟླ་བ་མང་པོ་ཅིག་གི་རྗེས་ལ། བློན་པོ་དེ་གིས་ཐོབ་རྒྱག་གོ་རྒྱག་རྒྱལ་པོ་གི་གསང་བའི་བང་མཛོད་དེ་དྲན་པ་རེད། གསང་བའི་བང་མཛོད་དེ་དྲན་དུས་རྩ་ནས་བློན་པོ་དེ་ལྡེ་མིག་དེ་འཁྱེར་ཡོང་བྱས་ནས་བང་མཛོད་སྒོ་ཕྱེས་ནས་ནང་ལོགས་ལ་གཅིག་ལྟ་ཡོང་དུས་རྩ་ནས་དངོས་གནས་ཁོ་རང་རྡོ་རྗེ་ཕ་ལམ་གྱི་སྒམ་གྱི་སྟེང་ལ་ཨེ་ནི་རྒྱལ་པོ། འདས་གྲོངས་ཕྱིན་པའི་ཕུང་པོ་དེ་ཕ་གིར་མཐོང་བ་རེད། ཕུང་པོ་དེ་མཐོང་དུས་རྩ་ནས་ད་བློན་པོ་དེ་གིས་ད་རྒྱལ་པོ་དེ་ཕ་གི་ནང་ལོགས་ལ་གྲོངས་དགོས་པའི་རྒྱུ་མཚན་དེ་ཁོ་རང་གིས་སྒོ་ཕྱི་ལོགས་ནས་བརྒྱབ་པ་དེ་ཡིན་པ་ཧ་གོ་དུས་རྩ་ནས། བློན་པོ་དེ་ཚད་ལས་འདས་པའི་འགྱོད་པ་དང་སྡུག་བསྔལ་གྱིས་ཚོད་ཕྱིན་པ་རེད། དེའི་ནང་ནས་གལ་ཆེ་ཤོས་དེ་རྒྱལ་པོ་དེ་གིས་མ་ཤི་སྔོན་ལ། གཡས་གཡོན་ལ་ཡི་གེ་འབྲི་ཆས་གང་ཡང་མ་རྙེད་དུས། སོ་སོའི་མཛུབ་མོའི་སྟེང་ལ་རྡོ་གིས་གཙབ་བྱས་ནས་མཛུབ་མོའི་གི་ཁྲག་གིས་གྱང་གི་སྟེང་ལ་ཡི་གེ་བྲིས་ཡོད་པ་དེ་རེད། རྒྱལ་པོས་གྱང་གི་སྟེང་ལ་ག་རེ་བྲིས་ཡོད་རེད་ལབ་ན། ངས་མི་ཚེ་གཅིག་བསགས་པའི་རྒྱུ་ནོར་ལོངས་སྤྱོད་དེ་ཚོས་ང་ཤི་དུས་སྐོམ་པའི་ཆུ་དང་ལྟོགས་པའི་ཟས་ཙམ་ཡང་མ་བླངས་ཀྱང་ངའི་ཤི་རྐྱེན་ངོ་མ་དེས་བྱས་སོང། ཞེས་བྲིས་པ་དེ་རང་གཞན་གསན་པ་པོ་ཚང་མས་ཤེས་པའི་ཐོག་ལ་རྒྱུ་ནོར་ལོངས་སྤྱོད་བསག་ཡ་ལ་དུས་ཚོད་ཉུང་ཙམ་བཏང་བྱས་ནས། དེ་ལས་ལྷག་པ་དེ་ང་རང་གི་ཕ་མ་སྤུན་མཆེད་གྲོགས་གཉེན་ཚན་ཚང་མ་མཉམ་དུ་དུས་ཚོད་ཡག་པོ་གཏང་དགོས་ཡ་དེ་ཧ་ཅང་གི་གལ་གནད་ཆེ་བ་དང་ཕན་རླབས་ཆེ་བ་གསུངས་པ་རེད། ལྷན་རྒྱས་སྒྲུང་གཏམ་གྱི་ལེ་ཚན་གསན་པ་ཐུགས་རྗེ་ཆེ། རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང། སྐུ་གཟུགས་ལ་ཐུགས་ཅག་གནང། རྡ་སྟེང་བོད་ཁྱིམ་སློབ་གྲྭ་ཆེ་བའི་སློབ་ཕྲུག་མདུན་ལམ་རྒན་ལགས་རྒན་ཆོས་འཛོམས་ཚེ་རིང་ལགས་ཀྱིས།

རྒན་ཆོས་འཛོམས་ཚེ་རིང་ལགས་ཀྱིས་བོད་ནང་གི་གཞས་པ་ཡ་སྟོང་ལགས་ཀྱིས་བཏང་གནང་པའི་གཞས་ལ་སྤྲོ་བ་ཆེ་བ་གནང་གི་ཡོད་ས་རེད། བར་མཚམས་འདི་ལ་རྗེས་མའི་ལེ་ཚན་གྱི་ཆེད་དུ་ངས་གསལ་བསྒྲགས་གཅིག་ཞུ་ཡས་ཡིན། ཡོང་རྒྱུའི་ལེ་ཚན་འདི་ཕྱི་ཟླ་བདུན་པའི་ཚེས་དྲུག་ཉིན་སྔ་དྲོ་ཆུ་ཚོད་བཅུ་པ་ནས་མུ་མཐུད་ནས་རྒྱང་སྲིང་ཞུ་ཡས་ཡིན། དེ་ཉིན་གོང་ས་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་ཡ་ལ། རྒྱ་ཆེའི་གསན་པ་པོ་ཚང་མས་མཉམ་ཞུགས་གནང་རོགས། དེ་ཡང་སོ་སོའི་ལག་ཐོག་ཁ་པར་ནང་གི་སྒྲ་འཇུག་མཉེན་ཆས་ནང་ལ་གོང་ས་མཆོག་ལ་བསྟོད་པའི་བསྟོད་ཚིག། བསྟོད་པའི་བསྟོད་གླུ། བསྟོད་པའི་སྙན་ཚིག་བསྟོད་པའི་སྙན་ངག་སོ་སོའི་ངོས་ནས་ཉིན་མོའི་དམ་བཅའ། སྔགས་དང་གཞན་དོན་གསོག་སྒྲུབ། སོགས་ཀྱི་དམ་བཅའ་ཕུལ་བ་སོགས། ག་རེ་གསུང་འདོད་ཡོད་ན་ཨིན་སྐད་ལ་བདེ་བ་ཨིན་སྐད་དང་བོད་སྐད་ལ་བདེ་བ་བོད་སྐད་དེ་ནང་བཞིན་སྐད་དོད་ག་རེ་ཐོག་ལ་རང་བདེ་པོ་ཡོད་པའི་ཐོག་སྒྲ་འཇུག་གནང་ནས་བཀྲ་ཤིས་བདེ་ལེགས་རླུང་འཕྲིན་ལ་གང་མགྱོགས་མགྱོགས་གནང་རོགས་ཞུ་ཡ་ཡིན། ཨ་ནི་རྒན་པ་སངས་ལགས་ཀྱིས་རླུང་འཕྲིན་སྟེང་གསན་པར་འདོད་པའི་གཞས།

སླར་ཡང་རྣམ་པ་ལྷན་རྒྱས་ཐུགས་སྤྲོ་པོ་བྱུང་ཡོད་ཤག་རེད། རྒན་པ་སངས་ལགས་ཀྱིས་རེ་སྐུལ་གནང་བའི་གཞས་འདི་བཏང་གནང་མཁན་གཞས་མ་བསྟན་འཛིན་སྒྲོལ་མ་ལགས་དང། གཞས་པ་བསྟན་འཛིན་ཆོས་རྒྱལ་ལགས་རེད་བཞག་དེ་ལ་གླུ་གཞས་མཉམ་འདེགས་གཏོང་མཁན། བསྟན་འཛིན་རབ་དགའ་ལགས་བསྟན་འཛིན་ཆོས་སྐྱིད་ལགས་བསྟན་འཛིན་དོན་འགྲུབ་ལགས་བཅས་རེད་བཞག། གཙོ་བོ་སློབ་ཕྲུག་ཚོར་ཕན་ན་དྲན་ནས་དཔེ་དེབ་ཀློག་བརྡར་གྱི་ལེ་ཚན་ཞིག་བར་མཚམས་འདིར

ང་ང་ཚོ་བོད་ཁྱིམ་གྱི་དབྱིན་ཇི་གྱི་རྒྱུས་དོན་བར་གྱི་བསྟན་རྩིས་གཏམ་ལ་རྟེན་འབྲེལ་ཞུས་པས། ཐོག་མར་དེའི་དགེ་ལ་ང་ཚོའི་བཀྲ་ཤིས་ལའི་རླུང་འཕྲིན་གྱི་ལེ་ཚན་དཔེ་དེབ་ངོ་སྤྲོད་གནང་ལོ་ལ་ཕེབས་པ་ལ་བཀྲ་ཤིས་ལའི་དགེ་ལ། ལོ་དགེ་ལ་བཀྲ་ཤིས་ལའི་བཀྲ་ཤིས་ལའི་ཞུ་ཡས་ཡིན། རླུང་འཕྲིན་ཟེར་ངེས་ཚང་མ་ལ་བཀྲ་ཤིས་ལའི་ཞུ་ཡས་ཡིན།

ཆ་དེབ། དབྱིན་ཇིའི་དེའི་ཕྱག་དེབ་དེ་ལ་ཕྱག་དེབ་གཅིག་མ་གཏོགས་ཡོད་མ་རེད། དེའི་ནང་ལོགས་ལ་ཕྱག་དེབ་གཅིག་ནང་ལོགས་ལ་ཕྱག་དེབ་གསུམ་མཉམ་པོ་བྱས་ནས་ཕྱག་དེབ་གཅིག་མ་ཡོད་རེད། Book One Book Two Book Three ཟེར་ལབ་ནས་ཕྱག་དེབ་གཅིག་ནང་ལ་ཡོད་རེད། ད་བོད་ཡིག་དེ་ནང་ལ་བསྒྱུར་གནང་པ་དེ་ཕྱག་དེབ་གསུམ་ལ་བསྒྱུར་གནང་བཞག་ལོགས་ཀ་ལོགས་ཀ་བྱས་ནས་ཆ་དེབ་གསུམ་དུ། གནམ་བདག་དེབ་ཐེངས་བཅུ་གཅིག་བཅུ་གཉིས་བཅུ་གསུམ་ལའང་དེ་འདྲ་ཞིག་རེད། ལགས་སོ་རྒན་ལགས་ད་བྱས་ན་ཨ་ནི་དེ་ག་ནང་ད་རྒན་ལགས་ཀྱིས་དཔེ་དེབ་དེ་གི་སྙིང་བསྡུས་འདྲ་བོ་འདི་དཔེ་དེབ་དེ་གི་དོན་དག་གཙོ་བོ་འདྲ་བོ་འདི་རྒན་ལགས་ག་རེ་མེད་ང་ཚོ་ལ་ངོ་སྤྲོད་ཏོག་ཙམ་གནང་རོགས་གནང། ཕྱག་དེབ་དེ་ག་ཞུ་རེད་ད་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་རྣམ་རེད་གང་ཚ་སངས་རྒྱས་བཅོམ་ལྡན་འདས་འཁྲུངས་ནས་བྱས་ནས་སྐུ་གཤེགས་གཤེགས་བར་དུ་ལ་སྐུ་མྱ་ངན་ལས་བཞུད་བཞུད་བར་དུ་ལ། འདི་ཆ་ཚང་དེ་ནང་ལ་ཡོད་རེད། མཛད་རིམ་གང་ཟ་ཡོད་རེད་ད་སངས་རྒྱས་བཅོམ་ལྡན་འདས་ཀྱི་ད་འདི་ཕྱག་དེབ་འདི་དངོས་གནས་ག་ཞུ་རེད། སྤྱིར་བཏང་ང་རང་ཚོ་གི་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་རྣམ་ཀློག་ཡས་འདི་སྐྱབས་མགོན་རིན་པོ་ཆེ་གི་དཔེ་གི་གལ་ཆེན་པོ་རེད་ཟེར་བ་ང་རང་ཚོ་ནང་པ་ཡིན་པའི་ཆ་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་རྣམ་འདི་ཧ་གོ་ཡས་དཔེ་གལ་ཆེན་པོ་རེད་བ། བྱས་ཙང་ད་ང་རང་ཚོ་ནམ་རྒྱུན་བོད་ཡིག་ནང་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་རྣམ་འདི་འདྲའི་མང་པོ་ཞིག་ད་ང་ཀློག་པ་ཡིན་ན་གོ་ཚོད་ཡས་ལ། གཅིག་དང་སོ་སོའི་གི་བོད་ཡིག་གི་ཤེས་ཚད་མ་འདང་པའི་གི་མགོ་འཚོས་ལ་ཁག་པོ་འདྲ་བོ་ཞིག་འདུག་བ། ད་འདི་གི་ང་ངའི་ཨ་འདྲ old path white clouds ཀློག་ནས་བྱས་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་རྣམ་འདི་འདི་འདྲའི་མགོ་ཡག་པོ་འཚོས་སོང་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་རྣམ་ད་འདི་ནང་ལོགས་ལ་སྒོམ་ག་འདྲ་ཞིག་རྒྱག་དགོས་ཡོད་མེད་རེད་བ། སྟོང་ཉིད་སྐོར་ལ་དཔེ་ཡག་པོ་གསུངས་བཞག་བྱང་ཆུབ་སེམས་སྟོང་ཉིད་སྐོར་ལ

ལོ་མ་དེ་ནང་ལོགས་ལ་ལོ་མ་གཅིག་ཁོ་རང་ངོས་ནས་བྱུང་བ་ཅིག་ཡོད་མ་རེད་ཟེར་གསུང་གི་རེད་ག་རེ་ཡིན་པ་ཡིན་ནའི་རེད་བ་གཅིག་ལ་བརྟེན་ནས་བྱུང་རེད་ཟེར་འདི་དབྱིན་ཇི་ནང་ནས Interdependence གསུང་གི་འདུག་བ་ལོ་མ་དེ་ལ་བལྟས་པ་ཡིན་ན་ལོ་མ་ཁོ་རང་ནང་ལོགས་ལ་ཆུ་ཡོད་རེད་ཉི་མ་ཡོད་རེད་འཇའ་ཡོད་རེད་རེད་བ་ག་རེ་ཡིན་ནའི་ད་རླུང་དང་ཚང་མ་འདི་ནང་ཡོད་རེད་ཟེར་གལ་སྲིད་ན་འདི་གས་མེད་པ་ཡིན་ན་ལོ་མ་དེ་ཡོང་ས་ཡོད་མ་རེད་བ་དེ་འདྲས་བྱས་ནས་རེད་བ། རྟེན་འབྲེལ་སྐོར་ལ་དཔེ་ཡག་པོ་གསུངས་ཤག་ག་ཚད་ཆ་དེབ་འདིའི་ནང་ལོགས་ནས་ང་རང་ཚོ་གི་བོད་པ་ཡིན་པ་ཆ་ནས་ནང་པ་ཡིན་པ་ཆ་ནས་ནང་པའི་གི་ག་རེ་ཤེས་དགོས་ཡས་ཡོད་རེད་ནམ་རྒྱུན་དུ་སྐྱབས་མགོན་རིན་པོ་ཆེ་གི་ཨ་འདྲ་སློབ་ཁྲིད་གནང་གི་ཡོད་རེད་བ་ང་ཚོ་ལ་དེ་གསུང་ཆོས་གནང་དུས་ནི་ཨ་འདྲ་ནང་ཆོས་གི text དེ་གས་ཁྲིད་གནང་དུས་ནི་དེའི་ནང་ལོགས་ལ་མང་པོ་ཅིག་ང་ཚོ་མགོ་འཚོས་ཁག་པོ་ཡོད་རེད་ད་སོ་སོ་གནས་ཚད་མ་འདང་པའི་ང་འདྲ་བོ་བྱས་ན། དེའི་དེབ་དེ་ཀློག་ནས་བྱས་ནས་ང་རང་ལ་དངོས་གནས་ད་ནང་ཆོས་ཀྱི་གོ་བ་མང་པོ་ཅིག་ཧ་མ་གོ་ཡས་མང་པོ་ཅིག་ངས་རྟོགས་ཐུབ་སོང་དེབ་དེ་གི་བརྒྱུད་ནས་ང་དེ་འདྲས་ཅིག་རྟོགས་ཐུབ་ནས་བྱས་ཙང་སུས་དེ་ཕྱག་དེབ་འདི་ཀློག་གནང་པ་ཡིན་ནའི་རེད་བ་དངོས་གནས་ཐུགས་ཕན་སོས་ས་རེད་བསམ་པ་ཅིག་ཚོར་བ་ཤུགས་ཆེན་པོ་ཅིག་བྱུང་སོང་དམིགས་བསལ་གྱི་དེའི་ནང་ལོགས་ལ་ཨ་འདྲ་དྲན་པ་ཉེར་བཞག་དེ་གལ་ཆེན་པོ་ཡོད་མེད་སྐོར་ལ་དཔེ་ཡག་པོ་གསལ་པོ་ཞེ་པོ་ཅིག་བསྟན་གནང་ཤག་ལགས་འོང་དེ་ཞུ་ཡས་ཡིན། ལགས་སོ་དགེ་ལགས་ཨ་འདི་དཔེ་དེབ་འདི་དགེ་ལགས་འདི་ཀློག་པའི་བརྒྱུད་རིམ་ནང་ལོགས་ལ་དགེ་ལགས་དངོས་གནས་དཔེ་དེབ་འདིའི་ནང་ལོགས་ནས་རྣ་བར་འགྲོ་ཤོས་འདྲ་བོ་ཅིག་ག་རེ་བྱུང་སོང་དགེ་ལགས། ད་འདིའི་ནང་ལོགས་ནས་ང་འདྲ་བོ་བྱས་ན་ང་རང་གི་ལག་ལེན་ཀློག་ནས་ལག་ལེན་འདྲ་བོ་ཅིག་བཏང་དགོས་ཀྱི་འདུག་བ་འོང་དུས་དུས་དེ་ངེད་ཀྱི་ག་ཤོད་རེད walking meditation དེ

Breathing Meditation དེ་ཤུགས་ཆེན་པོ་ཞེ་པོ་འགྲོ་གི་ཡོད་ས་རེད་བ། ད་ངེད་ཀྱིས་ང་རང་གི་མི་ཚེ་ནང་ལོགས་ལ་ད་དེ་གཉིས་ངས་བྱེད་དགོས་ཡོད་པའི་གནད་འགག་མཐོང་སོང། ཨ་ནི་བྱས་ན་དེ་ཡི་ཚང་མ་ལ Mindfulness རེད་བ་དྲན་པ་ཉེར་བཞག་བྱས་ནས་བྱས་ཏེ་ད་འབད་བརྩོན་བྱེད་ཡས་ཀྱི། ཉིན་རེ་ཉིན་རེ་སོ་སོ་འབད་བརྩོན་ད་དེབ་དེ་ཀློག་ནས་བྱས་ནས་འབད་བརྩོན་བྱེད་ཡས་དེ་འགོ་བཙུགས་པ་ཡིན་དངོས་གནས། ཏེས་ཏེས་ཏེས་བྱས་ནས་ཡིན་ནའི་ཏན་ཏན་ཉིན་རེ་ཉིན་རེ་དྲག་སྐྱེད་འགྲོ་གི་འདུག་དེ་བྱས་ཙང་རྣམ་པ་ཚོ་སུས་ཕྱག་དེབ་ཀློག་པ་ཡིན་ནའི་དེའི་ནང་ལོགས་ནས་ང་འདྲ་བོ་བྱས་ན་ད take away ཞུ་གི་རེད་བ་དེབ་རེ་རེ་ནས take away འཁྱེར་ཡས་ག་རེ་བྱུང་སོང་ཟེར་ན་ང་ལ Walking Meditation འདི་དང་ཨ་ནི Breathing འདི་གནད་འགག་ཅིག་དཔེ་གལ་ཆེན་པོ་མཐོང་སོང་ལག་ལེན་སོ་སོའི་གི་ཉིན་རེ་ཉིན་རེའི་མི་ཚེ་ནང་ལ་ལག་ལེན་བཏང་ཐུབ་ཡས་ཡོད་པ་བྱས་ནས་དེ་གཉིས། ང་རང་ཚོར་སོང་ཞུ་ཡས་ཡིན་ལགས་འོང།
ལགས་སོ། དགེ་ལགས། ད་དངོས་གནས་འདི་ཕྱག་དཔེ་འདི་དེ་རྒན་ལགས་ཀྱིས་ངོ་སྤྲོད་གནང་བ་ན་ད་དེ་ལ་ང་ཚོའི་ངོས་ནས་སྦྱང་ཡས་འདི་དཔེ་ཡོད་ས་རེད་ད་ད་ལྟ་རྒན་ལགས་ཀྱིས་གསུང་བ་ན་ད Walking Meditation ལས་དེ་ནས་རེད་ཨ་ནི་རྒན་ལགས་ཀྱིས་འདི་དེ་དངོས་གནས་ཚིག་འདི་ཡིན་པར་བྱས་ནས་ང་རང་ཡིན་པར་བྱས་ནས་གསར་པ་འདྲ་བོ་ཞིག་རེད་ཤག་ད་འདི་དེ་ཡིན་འདྲའི་བྱས་ནས་གསར་པ་སྦྱང་ཡས་རོ། ཨ་ནི་ལགས་སོ་རྒན་ལགས་ཨ་ནི་དེ་མ་ཟད་ད་རྒན་ལགས་ངོས་ནས་དཔེ་དེབ་འདི་ད་དབྱིན་ཇིའི་རྒན་ལགས་ཡིན་དུས་རྒན་ལགས་ཀྱིས་དཔེ་དེབ་འདི་དབྱིན་ཇིའི་ཐོག་ནས་ཀློག་ཡག་དེ་དང་མཉམ་དུ་བོད་སྐད་ཐོག་ཀློག་ཡག་འདི་གཉིས་ཆར་མཉམ་དུ་རྒན་ལགས་ཀྱིས་སྒྲུབ་ཡོད་སོང་ཙང་ད་རྒན་ལགས་ཀྱི་ངོས་ནས་དཔེ་དེབ་ཀློག་པའི་གི་ཉམས་མྱོང་ནང་ལོགས་ལ་ང་ཚོའི་གི་ཡང་སློབ་མ་ཚོ་ད་འདི་གས་ལ་རྒན་ལགས་ངོས་ནས་ཉམས་མྱོང་གི་ཐོག་ནས་ཨ་ནི་ལམ་སྟོན་དེ་འདྲའི་ཡང་རྒན་ལགས་གནང་མཁན་ཡོད་ན་མེད་ན་སྐུ་མཁྱེན།
ཨ། དེ་འདྲས་རེད་བྱ་ངས་ཨ་འདི old path white clouds སྤྱིར་བཏང་ཨིན་ཇི་ནང་ནས་ངས་ཀློག་རོ་བ་ད་ཨིན་ཇི་ནང་ལ་ད་ང་ཚོ་གོ་ཚོད་ཀྱི་འདུག་བ་ལས་སླ་བོ་བྱས་ནས། སྤྲིན་དཀར་ལམ་རྙིང་དེ་ཐོན་དུས་ནས་ཡང་ང་ཨེ་ད་དེ་བོད་ཡིག་ནང་ལ་ག་འདྲས་ཡོད་ན་བསམ་དུས་ནས་ཨ་ངས་བོད་ཡིག་ཐོག་ནས་ཅིག་ཀློག་པ་ཡིན། སྤྱིར་བཏང་ངའི་གི་ང་རང་གི་ཨ་ད་ལམ་ག་ཤུག་རེད་ཨ་ད་དེབ་ཀློག་ངའི་དམིགས་བསལ་གྱི་ད་ཨིན་ཇིའི་རྒན་ལགས་ཡིན་པ་ཡིན་ནས་ད་བོད་ཡིག་རྒན་ལགས་ཁོང་རྣམ་ཚོ་ནི་ད་ཆེད་མཁས་པ་ཡིན་ནས་ང་ང་འདྲ་བོ་བྱས་ན་བོད་ཡིག་གི་ཤེས་ཚད། དམའ་པོ་ཡོད་དུས་ནི། ད་བོད་ཡིག་ཡར་རྒྱས་བཏང་དགོས་ཡས་དེ་སྐྱབས་མགོན་རིན་པོ་ཆེ་གིས་དུས་རྟག་ཏུ་བཀའ་སློབ་གནང་གི་ཡོད་རུ་བ་ང་རང་ཚོ་བོད་ཡིག་ཡར་རྒྱས་བཏང་དགོས་ཡས་དེ་དཔེ་གལ་ཆེན་པོ་རེད་གསུངས་ནས་དེ་ཚོར་གི་འདུག་རུ་བ་བྱས་ཙང། ངའི་གི་ཉམས་མྱོང་ལ་བལྟས་པ་ཡིན་ན་བོད་ཡིག་ཡར་རྒྱས་བཏང་ཡས་ལ་ཡག་ཤོས། ད་ང་ཚོའི་གི་སྐད་ཡིག་ག་རེ་ཡར་རྒྱས་བཏང་པ་ཡིན་ནའི། ད་ཐབས་ལམ་ཡག་ཤོས་དེ་དེབ་ཀློག་ཡས་རུ་བ། དེབ་ཀློག་ཡས་དེ་ཐབས་ལམ་ཡག་ཤོས་སོང་ཙང། ད་ངའི་གི་བོད་ཡིག་ཡར་རྒྱས་བཏང་ཡས་ལ། ཐབས་ལམ་དག་རང་བྱས་ནས། བོད་ཡིག་ཀློག་ཡས་ད་བོད་ཡིག་ཀློག་ཡས་འདི་གར་བོད་ཡིག་གཅིག་པོ་ཀློག་པ་ཡིན་ན་གོ་ཚོད་ཡས་ལ་ཡང་ཏིག་ཙ་ཁག་པོ་འདུག་བ་དངོས་གནས་སོ་སོ་ག་ཡས་ན་ག་ཆོ་རེ། བོད་ཡིག་གི་ཤེས་ཚད་དེ་འདི་ག་ཙམ་ཡག་པོ་ཡོད་མ་རོ་བ་འདི་གི་བོད་ཡིག་གཅིག་པོ་ཀློག་པ་ཡིན་ན་ད། དེང་སང་གི་བོད་ཡིག་གི་ཕྱག་དེབ་མང་ཆེ་ཨིན་ཇིའི་ནང་ལའི་ཡོད་པ་རོ་བ་ཨིན་ཇིའི་ནང་ལའི་བོད་ཡིག་གཅིག་པོ་ཡོད་པ་འདི་ག་ཨིན་ཇིའི་ནང་ལ་རྒྱུག་གནང་པ་འདི་འདྲ་འདུག་བ།

ཡང་དཔེ་མཛོད་ལ་འདུག་བ Sutra of the Wise and the Foolish ཨ་མདའ་མདོ་མཛངས་བླུན། དེའི་ཕྱག་དེབ་འདི་ཉིད་དང་པོ་ད་དབྱིན་ཇི་དང་བོད་ཡིག་མཉམ་པོ་བྱས་ནས་དབྱིན་ཇི་གི chapter གཅིག་ཀློག། བོད་ཡིག་གཅིག་ཀློག་ཡང་གཉིས་པ་དེ་ནི་དབྱིན་ཇི་གི chapter གཉིས་པ་དེ་ཀློག་བོད་ཡིག་བྱེད་དེ་འདྲ་བྱེད་དུས་ནི་བོད་ཡིག་ཡར་རྒྱས་འགྲོ་གི་འདུག་ཨ་ནི་གོ་རྟོགས་དེ་གས་གས་ཡག་པོ་ཡོང་གི་འདུག་གོ་མ་ཚོད་པ་ཡིན་ན་ཡང་ཕ་དབྱིན་ཇི་ནང་བལྟས། ཨ་འདིའི་རྗེས་ལ་ཨ་མདའ་ངའི་ཕྱག་དེབ་འདི་ཡིན། གཉིས་པ་དེ་ཨ་མདའ་འདི་ཀློག་པ་ཡིན་ཁ་ཤོ་རེད། ཨ་མདའ། རྫ་དཔལ་སྤྲུལ་རིན་པོ་ཆེ་གི་ཕྱག་དེབ་ཡོད་བ། Words of my perfect teacher། འདི་དེ་ཡང། ཀུན་བཟང་བླ་མའི་ཞལ་ལུང། ད་ཡང་དེ་དེ་བོད་ཡིག་དང་དབྱིན་ཇི་མཉམ་པོ་བྱས་ནས་མཉམ་པོ་བྱས་ནས་ཀློག་དུས་ནི་གོ་ཚོད་ཡས་ཞེ་དྲག་ལས་སླ་བྱུང་སོང། ད་ད་ལྟ་ངེད་ཀྱི་གསུམ་པ་དེ་ད་ལྟ་བོད་ཡིག་དང་ཨིན་ཇི་མཉམ་པོ་ཀློག་ཡས་དེ་ད་ལྟ old path white clouds དེ་ཡིན། བྱས་ཙང་ད་ལྟ་སུ་འདྲ་ཅིག་གིས་རྣམ་པ་ཚོ་ད་ལྟ་ཕྱག་དེབ་ད་ཕྱག་དེབ་ཀློག་ཡས་ལ་ཨིན་ཇི་ཡར་རྒྱས་བཏང་སྙིང་བྲོད་པ་ཡིན་ན། ཨིན་ཇི་ཡར་རྒྱས་བཏང་དཔེར་ན་བོད་ཡིག་ཡག་པོ་ཡོད་པ་ཡིན་ན་བོད་ཡིག་ཕྱག་དེབ་མཉམ་པོ་ལ་ཨིན་ཇིའི་ཕྱག་དེབ་དེ་གས་ཀློག་གིན་ཀློག་གིན་གནང་པ་ཡིན་ན་དངོས་གནས་ཐུགས་ཕན་གསོས་གི་རེད་བསམ་གི་འདུག་ད་ང་འདྲ་བོ་བྱས་ན

བརྒྱད་པ་དགུ་པ་བཅུ་པ། ཨ་བ་ཚོ་གིས་ཀློག་གནང་བ་ཡིན་ན་འདི་འདྲའི་ཐུགས་ཕན་གསོས་ས་རེད་བསམ་གྱི་འདུག་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་རྣམ། ཧ་གོ་ཡས་རེད་བ། ཨ་འདིའི་ནང་ལ་དབྱིན་ཇི་ཡར་རྒྱས་བཏང་ཡས་བོད་ཡིག་གི་མཉམ་པོ་ཡར་རྒྱས་བཏང་ཡས་བྱས་ནས། དངོས་གནས་ཐ་སྙད་འདི་གས་གི་ཏག་ཏག་ཏག་ཏག་བོད་ཡུལ་གྱི་ཐ་སྙད་ཧ་གོ་ཡས་དབྱིན་ཇིའི་ཐ་སྙད་ཧ་གོ་ཡས་དེ་བྱས་ནས་ཕྱག་དེབ་མཉམ་པོ་མཉམ་པོ་ཀློག་ཡས་འདུག་བ་དབྱིན་ཇི་དང་བོད་ཡིག་གཉིས་ཀ་ལ་དེ་ཡི་ཐུགས་ཕན་དཔེ་གསོས་ས་རེད། ཨ་ནི་ཕྱག་དེབ་གཉིས་པ། འདིའི་རྗེས་ལ་ད་ང་ད་ལྟ་ང་ཕྱག་དེབ་ག་རེ་ཀློག་གི་ཡོད་ཞུས་པ་ཡིན་ན། སྟོན་པའི་མཛད་རྣམ། སྟོན་པའི་མཛད་རྣམ། གསལ་བའི་མེ་ལོང། རྣམ་དག། དེབ་ཕྲེང་དང་པོ་དེ་ཀློག་གི་ཡོད། ད་འདི་དེ་ད་ལྟ་དབྱིན་ཇི་ཐོག་ནས་ཡོད་མ་རེད། ད་བོད་ཡིག་ཀློག་ཀློག་ཀློག་རེད་བ་བོད་ཡིག་ཀློག་ཡས་ལ་དབྱིངས་མང་ང་སླེབས་ཤག་དེང་སང་བོད་ཡིག་ཀློག་ཡས་མང་ང་བྱས་ནས་ད་འདི་དབྱིན་ཇི་ཡོད་མ་རེད་ཏེ། བོད་ཡིག་ཐོག་ནས་ངས་ཀློག་གི་ཡོད་བ། འདི་འདྲ་བྱས་ནས་རེད་བ། ཀློག་དུས་ཀྱི་སྤྱིར་བཏང་ང་ཚོ་དེབ་ཀློག་དུས་ནི། དེབ་འདམ་ཡས་དེ་དཔེའི་གནད་འགག་རེད་ཤག། དེབ་ཆོ་མེད་སྐྱོ་ད་ཅིག་ཡོད་རེད་བ་ཨ་བ་མང་ཆེ་གི་ག་ས Love Story ལབ་ཡོད་དོ་བ་དགའ་བོའི་སྒྲུང་ད་དེ་འདྲས་ཀློག་པ་ཡིན་ན་ང་ནི་དུས་ཚོད་འཕྲོ་བརླག་འདྲ་བོ་ཞིག་མཐོང་གི་འདུག་བྱས་ཙང་འདིའི་ནང་ལོགས་ནས་ང་རང་ཚོ་གི་སློབ་སྦྱོང་ཤེས་ཡས་ཡོད་རྒྱུ་ཅིག་དེ་ནས་ལེགས་ཆ་ལེན་ཡས་ཡོད་རྒྱུ་ཡོན་ཏན་ལེན་ཡས་ཡོད་རྒྱུ་རག་ཡས་ང་རང་ཚོ་བོད་པ་ཡིན་པ་སོང་ནང་པ་ཡིན་པ་སོང་ནས་ག་རེ་ཤེས་དགོས་ཡས་དོ་སྐྱབས་མགོན་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་རྣམ་ཨ་འདིའི་ནང་ལོགས་ནས་ནང་ཆོས་ཤེས་དགོས་ཡས་དཔེ་གནད་འགག་རེད་དོ་བ་ད་ནང་ཆོས་གི་ཕྱག་དེབ། ཆ་ཚང་ད། ཆ་ཚང་ཞུས་ནས་མ་འགྲིག་པ་ཞིག་ཡོད་མ་རེད་ཨིན་ཇིའི་ནང་ནས་འདུག་བོད་ཡིག་ནང་ནས་འདུག་མཉམ་དུ་མཉམ་པོ་ཀློག་གནང་བ་ཡིན་ན་དངོས་གནས་ཐུགས་ཕན་གསོས་གི་རེད་བསམ་གི་འདུག་ད་ངེད་ཀྱི། རྣམ་པ་ཚོ་ད་ཕྱག་དེབ་ཀློག་གནང་མཁན་རྣམ་པ་ཚོ་ལ་ངེད་ཀྱིས། སློབ་སྟོན་ཞུ་གི་རེད་བསླབ་བྱ་ཞུ་གི་རེད་ག་རེ་ཡིན་ཞུས་ན་ད་ག་རང་ཡིན། ཕྱག་དེབ། དེ་ཨིན་ཇི་དང་བོད་ཡིག་མཉམ་དུ་མཉམ་པོ་ཀློག་གནང་ཡས་འདུག་བ་འདི་གིས་ཏན་ཏན་ང་རང་ལ་ཉམས་མྱོང་ཤུགས་ཆེན་པོ་ཅིག་དངོས་གནས་ཕན་ཐོག་བྱུང་སོང་རྣམ་པ་ཚོ་གིས་དེ་འདྲ་གནང་བ་ཡིན་ན་དངོས་གནས་ཐུགས་ཕན་གསོས་ས་རེད་བསམ་གྱི་འདུག་དེ་དང་པོ་དེ་ཡིན། གཉིས་པ་དེ། ཕྱག་དེབ་ཀློག་གནང་དུས་ནས་རྣམ་པ་ཚོ་གིས highlighter ཅིག་ཡིན་ཅི་མིན་ཅིག་དགོས་འདུག highlighter ཡོད་དུས་ནས་སོ་སོ་གིས་གནད་འགག་དེ་འདྲ་མཐོང་དུས highlight གནང་པ་ཡིན་ན་རྗེས་ལ་དེབ་གང་ཚང་ཀློག་དགོས་གི་མ་རེད། གནད་འགག་གནད་འགག་ཡོད་རེད་བ་དེ་གས highlight གནང་དུས་ནས་རྗེས་མ་དེབ་ཁ་ཕྱེ་ནས་ཡང highlight། བྱས་རྒྱུ་ཡོད་རེད་བ་འདི་གནད་འགག་འདི་ཡང་དུས་ཚོད་སྟོང་པ་སྟོང་པ་ལ་གོ་ནས་ཀློག་གནང་པ་ཡིན་ན་གོ་ཡང་བསྐྱར་ཡང་བསྐྱར་ཀློག་དགོས་ཡས། འདི་འདྲའི་བྱས་ནས highlight གནང་ཡས་དེ་གས་དཔེ་གནད་འགག་ཅིག་ང་རང་ཡིན་ན་ང་འདྲ་བོ་བྱས་ན་དེབ་ད་ཕལ་ཆེར་ཧ་ལམ་ངའི་དེབ་ཀློག་རྒྱུ་ཚང་མ highlighted དེ་ཡིན་ག་རེ་ཟེར་ན་གནད་འགག་གནད་འགག་ཨ་ནི་མི་ལ་འགྲེལ་བཤད་རྒྱག་དགོས་ནའི་རེད། ཅིག་ཡོར་བ་འདི་ག་ཚང་མ་ལ་སྟོན་དགོས་ནི་རེད་འདི་ཡག་པོ་འདུག་ད་འདི་ཡག་པོ་རེད་ད་ལ་བསྟུན་ནི་ལམ་སེང་ངས Highlight དེ་སྟོན་ཡས་འདུག་ཨ་རྟགས་རྒྱབ་པ་དེ་སྟོན་ཡས་འདུག་བྱས་ཙང་འདི་གཉིས་དེ Highlight བྱས་ཏེ་ད་བོད་ཡིག་དང་དབྱིན་ཇི་མཉམ་པོ་ཀློག་ན་ཡག་ཤོས་འདུག་ཨ་འདི་ངས་ང་རང་གི་དེབ་ཀློག་བའི་གི་བརྒྱུད་རིམ་ནང་ལོགས་ནས་ཉམས་མྱོང་ཆེ་ཤོས་ཆེ་ཨ་གཞན་པ་ལ་བརྒྱུད་ཞུས་པ་ཡིན་ན་གཞན་པ་རྣམ་པ་ཚོ་སུ་འདྲ་བྱེད་ཀི་ཀློག་གནང་བ་ཡིན་ན་ཐུགས་ཕན་གསོ་ཡས་ཆེ་རེད་བསམ་གི་འདུག་ལགས་སོ་ཐུགས་རྗེ་གནང། ལགས་སོ་འོ་ཐུགས་རྗེ་གནང་ང་ཚོའི་གི་ལེ་ཚན་འདི་ནང་ལ་ཕེབས་ནས་རྒན་ལགས་ཀྱི་དཔེ་དེབ་དེ་ངོ་སྤྲོད་གནང་བ་དེ་ལ་བཀའ་དྲིན་བླ་ན་མེད་པ་ཆེ་རྒན་ལགས་ཐུགས་རྗེ་གནང། ལགས་སོ་ཨ་ནི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་ཡས་ཡིན། ལགས་སོ་ཨ་འདི་དང་མཉམ་དུ་ང་ཚོ་ལེ་ཚན་འདི་འདི་ག་མཇུག་སྒྲིལ་གྱི་ཡིན་པས་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་བཀའ་དྲིན་ཆེ

གཟིགས་མོ་བ་རྣམ་པ་ལྷན་རྒྱས་ཀྱིས་ཐུགས་གཡེང་མེད་པ་རྗེས་མའི་ལེ་ཚན་ནང་ལ་འཛུལ་ཞུགས་ཡོང་བའི་རེ་བ་ཆེ་ཡང་མཚམས་འདིར་རྒན་ཆོས་འཛོམས་ཚེ་རིང་ལགས་ཀྱིས་རླུང་འཕྲིན་སྟེང་ལ་གསན་པར་འདོད་པའི་གཞས་བརྩེ་བ་ཞེས་པ་འདི

པ་སངས་ལྷ་མོ་ལགས་ཀྱིས་བཏང་པའི་གཞས་བརྩེ་བ་ཞེས་པ། གསན་ནས་གཟིགས་མོ་བ་ལྷན་རྒྱས་ལ་ཚོར་བ་ག་འདྲ་ཞིག་བསྐྲུན་ཡོད་ན། ངས་གཞས་འདི་ཉན་དུས་ཙམ་ནས་སོ་སོ་གཅིག་པུ་ཡིན་པའི་གདུང་སེམས་དྲག་པོའི་ཚོར་བ་ཅིག་སྐྱེས་སོང། རྣམ་པ་ལྷན་རྒྱས་ལ་ཚོར་བ་དེ་འདྲའི་བྱུང་ཡོད་ན། བར་མཚམས་འདི་ལ་ལེ་ཚན་ཉིན་ཁྱད་པར་ཅན་གསན་པར་ཞུ། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་གུས་པ་བསྟན་འཛིན་དར་རྒྱས་ངོས་ནས་འཚམས་འདྲི་ཞུ། ང་ཚོའི་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར། དེ་བཞིན་རྒྱལ་སྤྱིའི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡས་ཀྱི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གསན་རོགས་གནང། ང་ཚོས་ད་བར་ལེ་ཚན་བཅུ་དགུ་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་ཁྱད་པར་ཅན་གྱི་ཉིན་མོ་བཅོ་བརྒྱད་རྣམ་པ་ཚོ་ལ་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད། རྣམ་པ་ཚོས་མཁྱེན་གསལ་ལྟར་གོ་ལ་དེ་ཡི་ནང་ལ་ལས་རིགས་འདྲ་མིན་ཡོད་པ་དང། ལས་རིགས་དང་ཁེ་ལས་པ་ཚང་མ་གཅིག་ལས་གཅིག་གལ་ཆེ་བ་ཡིན་དུས། ཁེ་ལས་མང་ཆེ་བ་ལ་རང་རང་སོ་སོ་ལ་ཉིན་ཁྱད་པར་ཅན་ཡོད་པ་རེད། ཉིན་ཁྱད་པར་ཅན་དེ་ཡང་རྒྱལ་ཁབ་སོ་སོའི་གི་ལོ་རྒྱུས་དང་གནས་སྟངས་ལ་རག་ལུས་ཀི་ཡོད་པ་རེད། རྣམ་པ་ཚོ་ལ་དཔེ་མཚོན་ཆུང་ཆུང་གཅིག་ཞུས་པར་བྱེད་ན། ང་ཚོ་དགེ་རྒན་གྱི་ཉིན་མོ་དེ་རྒྱ་གར་ནང་ལ་སྤྱི་ཟླ་དགུ་པའི་ཚེས་ལྔ་ལ་ཡོད་པ་དང། ཕ་མའི་གི་ཉིན་མོ་བོད་པའི་སྤྱི་ཚོགས་ནང་ལ་སྤྱི་ཟླ་གསུམ་པའི་ཚེས་ལྔ་དང་དེ་བཞིན་རྒྱལ་སྤྱི་ཡི་སྨན་ཞབས་ཀྱི་ཉིན་མོ་དེ་ཉེ་ཆར་སྤྱི་ཟླ་ལྔ་པའི་གི་ཚེས་བཅུ་གཉིས་ལ་སྲུང་བརྩི་ཞུས་ཡོད་པ་ཚང་མས་མཁྱེན་གསལ་བཞིན། ཐེངས་འདིའི་ལེ་ཚན་ནང་ལ་རྣམ་པ་ཚོ་ལ་ཁྱད་ལས་པའམ་ཉིན་མོ་ངོ་སྤྲོད་ཞུ་ཡ་དེ་དུས་ཚོད་དང་གནས་སྟངས་ལ་བལྟས་ནས་རན་པོ་ཞེ་དྲག་འདུག་ལགས་སོ། འདི་ནི་ཨམ་རྗེ་ཡི་ཉིན་མོའམ། National Doctors Day། དེ་རེད། ཨམ་རྗེ་ཡི་ཉིན་མོ་ནི་རྒྱལ་ཁབ་སོ་སོའི་ནང་དུས་ཚོད་འདྲ་མིན་སྲུང་བརྩི་ཞུ་གི་ཡོད་པ་རེད། དཔེར་ན་ཨ་རི་ཡི་ནང་ཨམ་རྗེ་གི་ཉིན་མོ་དེ་སྤྱི་ཟླ་གསུམ་པའི་ཚེས་སུམ་ཅུ་ལ་སྲུང་བརྩི་ཞུ་གི་ཡོད་པ་རེད། ང་ཚོ་རྒྱ་གར་ནང་ལ་ཨམ་ཇི་ཡི་ཉིན་མོ་དེ་སྤྱི་ཟླ་བདུན་པའི་ཚེས་གཅིག་ཡང་ན། སང་ཉིན་ཉིན་མོ་ལ་རེད། དེ་འདྲ་སོང་ཙང་རྣམ་པ་ཚོ་དངོས་ནས་རང་རང་སོ་སོའི་ཨམ་ཇི་ལ་ཨམ་ཇི་ཡི་ཉིན་མོ་ལ་བཀྲ་ཤིས་བདེ་ལེགས་ཞུ་ཡག་མ་བརྗེད་པ་གནང་རོགས་གནང། ཉིན་མོ་འདི་ནི་རྒྱ་གར་གྱི་ཨམ་ཇི་དམ་པ། Bidhan Chandra Roy། ཁོང་གི་དྲན་རྟེན་དང། ཁོང་གི་རླབས་ཆེན་གྱི་མཛད་པ་ལ་རྗེས་སུ་ཡི་རང་ཞུ་ཡས་ཀྱི་ཉིན་མོ་ཀྱང་རེད་འདུག་ཁོང་ནི་རྒྱ་གར་མངའ་སྡེ West Bengal ལ་སྤྱི་ཁྱབ་བློན་ཆེན་དང། ཁོང་གིས་མི་དམངས་ལ་སྨན་ཁང་མང་པོ་གསར་འཛུགས་གནང་ཡོད་པ་དང། ཁོང་ལ་རྒྱ་གར་ནང་གི་གཟེངས་རྟགས་ཆེ་ཤོས Bharat Ratna ཡང་ཐོབ་འདུག། སྤྱིར་བཏང་ཨམ་ཅི་ནི་མི་དམངས་རྣམས་ལ་མེད་དུ་མི་རུང་བ་ཞིག་རེད། སྐྱེས་པའི་རྗེས་ལ་ན་ཚ་ཡོད་པ་རེད། དེ་སྐྱོབ་པའི་ཆེད་དུ་ཨམ་ཅི་ཡོད་པ་རེད། མི་མང་པོས་ཨམ་ཅི་ནི་དཀོན་མཆོག་ལ་ཡང་ངོས་འཛིན་ཞུ་གི་ཡོད་པ་རེད། ལྷག་པར་དུ་ད་ལྟ་ཏོག་དབྱིབས་ན་ཚ་འདི་ཡི་དུས་ཚོད་ལ་ང་ཚོ་ཚང་མས་མཐོང་དང་ཐོས་པ་བཞིན། འཛམ་གླིང་ཡུལ་གྲུ་ཀུན་ལ་ཨམ་ཅི་དང་སྨན་ཞབས་པ་དེ་བཞིན་ལས་རོགས་རྣམ་པ་ཚོས་ཀྱི་ཕྱག་ལས་ཧ་ཅང་གནང་ཡོད་པ་རེད། ཨམ་ཅི་འགའ་ཤས་རང་ཉིད་ཀྱི་ཚེ་སྲོག་ཀྱང་ཤོར་ཡོད་པ་རེད། ང་རང་ཚོའི་ཚོགས་པ་ནང་ལ་ཡང་ལྷག་པར་དུ་ང་ཚོའི་སློབ་གྲྭའི་ནང་ལ་ཡང་ཨམ་ཅི་དང་སྨན་ཞབས་པ་རྣམས་ཀྱིས་ཕྱག་ལས་ཧ་ཅང་ཡག་པོ་གནང་ཡོད་པ་ཚང་མས་མཁྱེན་གསལ་ལྟར། དེ་འདྲ་སོང་ཙང་དུས་ཚོད་འདི་བཟུང་ནས་ཨམ་ཅི་ཡོངས་ལ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་རྒྱུ། དེ་བཞིན་འཛམ་གླིང་ནང་གི་ཨམ་ཅི་འདས་གྲོངས་སོང་བ་རྣམས་ལ་རྗེས་དྲན་དང། ཁོང་རྣམས་ཀྱི་ནང་མི་ཡོངས་ལ་གདུང་སེམས་མཉམ་སྐྱེད་ཞུ་རྒྱུ། འདི་དང་མཉམ་དུ་ང་ཚོའི་ལེ་ཚན་འདི་འདི་གར་མཚམས་འཇོག་བྱེད་ཀྱི་ཡིན་པས་རྣམ་པ་ཚོ་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་ང་ཚོ་ལེ་ཚན་རྗེས་མ་ནང་ལ་བསྐྱར་དུ་མཇལ་ཡོང་མ་བརྗེད་པར་རྣམ་པ་ཚོ་སྐུ་གཟུགས་ཐུགས་ཅག་གནང་རོགས་གནང་ཁ་རས་མཆོད་རོགས་གནང།

རེ་སྐུལ་གཞས་ཆ་ཚང་ཕུལ་ཡོད་པས་རྣམ་པ་ལྷན་རྒྱས་ཐུགས་མཉེས་པོ་བྱུང་ཡོད་ཤག་དང་བསྟན་འཛིན་བདེ་སྐྱིད་ལགས་ལ་བཅར་འདྲི་ཞུས་ཡས་དང་ཁོང་གི་ཨེ་གཞས་གཉིས་དེ་ལ་འབུལ་ལམ་ཞུས་ཡོད། རྒྱ་ཆེའི་གསན་པ་པོ་ཚོ FM། རླབས་དགུ་བཅུ་ཚེག་བཞི་དང་རྗེས་མའི་ལེ་ཚན་ལ་གོང་ས་མཆོག་གི་སྐུའི་འཁྲུངས་སྐར་ལ་ཚང་མ་འཛུལ་ཞུགས་དགོས་པ་ཐུགས་མ་བསྙེལ་བ་གནང་རོགས། རླུང་འཕྲིན་ལེ་ཚན་གསན་པར་ཐུགས་རྗེ་ཆེ། ཡོང་རྒྱུའི་ལེ་ཚན་དེ་བཞིན་ཕྱི་ཟླ་བདུན་པའི་ཚེས་དྲུག་ཉིན་སྔ་དྲོ་ཆུ་ཚོད་བཅུ་པ་ནས་མུ་མཐུད་དེ་རྒྱང་སྲིང་ཞུ་ཡས་ཡིན། དེ་ཉིན ྋགོང་ས་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་གར་ཚང་མར་དགའ་བསུ་དང་མགྲོན་བསུ་ཡོད་པས་ཚང་མ་བྱོན་པ་ལེགས། སླར་ཡང་མཇལ་ཡོང་སྐུ་ཁམས་བཟང་འབྲུག་གི་འབྲུག་གི། རྒན་ཆོས་འཛོམས་ཚེ་རིང་ལགས་ཀྱི་གསན་འདོད་ཡོད་པའི་རེ་སྐུལ་གྱི་གཞས་དུས་བཟང་དེ་རིང་ཉིན་མོ་ཞེས་པ་འདི་ཐུགས་དགྱེས་གསན་ཡོང་བ་ཞུ།